གསན་མཁན་རྣམ་པ་བདེ་མོ་ཡིན་ན། ཨེ་ཞི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཅིག་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཕྱི་ཟླ་བཅུ་བའི་ཚེས་ལྔ་རེས་གཟའ་ཕུར་བུ་རེད། ཞོ་ནི་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། ང་གཡང་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་མཛད་འཆར་ལ་འགྱུར་བ་ཕྲན་བུ་ཕྱིན་ཏེ་ཕྱི་ཟླ་བཅུ་པའི་ཚེས་བཅུ་དྲུག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཐོག་ཏུ་ཆིབས་བསྒྱུར་སྐྱོང་གནང་མཛད་རྒྱུ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང། ཨོ་སི་ཁྲེ་ལི་ཡ་གི་བོད་དོན་ལྷན་ཚོགས་ཀྱིས་བཞུགས་སྒར་དུ་གཟིགས་སྐོར་དང་འབྲེལ། བོད་མིའི་འཐབ་རྩོད་དང་འཚོ་བའི་གནས་སྟངས་སོགས་ལ་རྒྱུས་ལོན་རྟོག་ཞིབ་གནང་ཡོད་སྐད། ད་མཐའ་མ་དེར་ཅི་ཞིག་ལ་དཔེ་ཀློག་ཟེར་བ་དང་ཇི་ལྟར་དཔེ་ཀློག་བྱེད་དགོས་པའི་སྐོར་གླེང་མོལ་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་མཛད་འཆར་ལ་འགྱུར་བ་ཕྲན་བུ་ཕྱིན་ཏེ་ཕྱི་ཟླ་བཅུ་བའི་ཚེས་བཅུ་དྲུག་ཉིན

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་མི་རིགས་ལ་སེམས་པ་བཟང་བོ་བྱེད་རྒྱུའི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་ཐེ་ཝན་གྱི་དད་ལྡན་པ་ཚོར་གསུང་ཆོས་ཉིན་མཐའ་མའི་སྐབས་སུ་བཀའ་སྩལ་གནང་འདུག་ཐེ་ཝན་རྒྱལ་སྤྱིའི་བོད་བརྒྱུད་ནང་བསྟན་མཐུན་ཚོགས་ཀྱིས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཇི་ལྟར་གསོལ་འདེབས་ཞུ་བ་བཞིན་ཕྱི་ཚེས་བཞི་ཉིན་གྱི་སྔ་དྲོ་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཐེ་ཝན་གྱི་དད་ལྡན་ཆོས་ཞུ་བ་གཙོ་བོར་གྱུར་པའི་རྒྱལ་ཁབ་ཕྱི་ནང་ནས་སེར་སྐྱ་ཕོ་མོ་སྟོང་ཕྲག་ཁ་ཤས་ལ་སྤྱན་རས་གཟིགས་ཕྱག་བཞི་པའི་བཀའ་དབང་བཀའ་དྲིན་བསྩལ་གནང་མཛད་པའི་སྐབས་སུ་འཕགས་པ་སྤྱན་རས་གཟིགས་ནི་སྙིང་རྗེའི་ལྷ་མཆོག་ཡིན་པ་དང་རྒྱ་བོད་ཧོར་གསུམ་གྱི་ས་ཁུལ་དེ་དག་ནི་འཕགས་པ་སྤྱན་རས་གཟིགས་ཀྱི་གདུལ་ཞིང་ཡིན་པས་ཆུང་དུས་ནས་མ་ཎི་བགྲང་རྒྱུའི་གོམས་གཤིས་བཟང་བོ་ཞིག་ཆགས་ཡོད་ཆོས་དད་ཡོད་མེད་ལ་མ་བལྟས་པར་སེམས་པ་བཟང་བོ་བྱེད་རྒྱུ་གལ་ཆེ་ཞིང་ལྷག་པར་དུ་བོད་མི་རིགས་ལ་སེམས་པ་བཟང་བོ་བྱེད་རྒྱུའི་ཐད་དམིགས་བསལ་བག་ཆགས་ཟབ་མོ་ཡོད་ཅེས་བཀའ་སློབ་བསྩལ་གནང་ཡོད།

ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ནང་སེམས་ཞི་བདེའི་གལ་གནད་དང་ཕན་ཡོན་སྐོར་བཀའ་ཕེབས་པའི་ནང། རྒྱུན་དུ་ནང་སེམས་ཞི་བདེ་བག་ཕེབས་ཡོད་པ་ལ་བརྟེན་ནས་སེམས་སྐྱིད་པ་དང་ལུས་བདེ་བ་སོགས་ཡོང་གི་ཡོད་དེང་སྐབས་འཛམ་གླིང་ཤར་ནུབ་ལྷོ་བྱང་ག་པར་ཡིན་ན་ཡང་འཛམ་གླིང་ཞི་བདེ་ཞེས་ཡོངས་གྲགས་བཤད་ཀྱི་ཡོད་འོན་ཀྱང་ཞི་བདེ་ངོ་མ་དེ་བྱམས་བརྩེ་ཉམས་ལེན་བྱས་ཏེ་ལག་བསྟར་གནང་བའི་རྗེས་འབྲས་སུ་ཡོང་གི་ཡོད་གང་ཟག་སྒེར་ལྟ་བུ་ལ་མཚོན་པ་ཡིན་ན་ཡང་བསམ་བློའི་ཐོག་ནས་སེམས་ཀྱི་ཞི་བདེ་ཡག་པོ་ཞིག་བྱུང་བ་ཡིན་ན།

སྨོན་ལམ་མི་རྒྱག་སྨོན་ལམ་རྒྱག་པ་དེ་ཆོས་ཅིག་ལག་ལེན་གྱི་ཐོག་ནས་གལ་ཆེ་ཐབས་རྡུགས་ཀྱི་མི་གཙོ་བོར་གྱུར་པའི་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་རེས་སྐབས་སུ་བབ་པ་ན་ང་ཚོ་ཚང་མས་འཕགས་པ་སྤྱན་རས་གཟིགས་ཀྱིས་རྗེས་སུ་བཟུང་ནས་གཞན་ཕན་གྱི་བློ་ཉམས་ལེན་བྱས་ཏེ་ཚེ་རབས་ནས་ཚེ་རབས་གཏན་དུ་བདེ་བ་ཡོང་བ་ཞིག་བྱེད་ཀྱི་ཡིན་ཞེས་ཀུན་སློང་རྣམ་པར་དག་པ་ཞིག་དགོས་གལ་ཆེ་བའི་སྐོར་བཀའ་གནང་ཞིང་རང་གཞན་གཉིས་ཀྱི་དོན་སྒྲུབ་པར་བྱང་ཆུབ་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་པ་མེད་པ་མ་ཟད་འཕྲལ་ཕུགས་གཉིས་ལ་དོན་དམ་གྱི་བདེ་སྐྱིད་དགོས་ན་ཡང་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་རྒྱུ་ལས་ལྷག་མེད་པའི་སྐོར་བཀའ་གནང་སོང། ད་སྙིང་རྗེ་ཆེན་པོ་ཟེར་ཡ་དེ་ཞེ་པོ་ཅིག་རྩ་ཆེན་པོ་རེད་བཞག། ཆོས་ཁས་མི་ལེན་མཁན་བྱས་པ་ཡིན་ནའི་སེམས་པ་བཟང་པོ་བྱེད་ཡ་གཅིག་གིས་གཅིག་གིས་གཞན་ལ་འཚེ་བ་མི་བྱེད་པ། སེམས་ཅན་ཀུན་ལ་བུ་གའི་ཕན་བདེ་ད་རེས་ཀྱི་གསུང་ཆོས་འདི་ལ་ཐའེ་ཝན་དང་སིང་ག་པོ་མ་ལེ་ཤི་ཡ་ནས་དད་ལྡན་ཆོས་ཞུ་བ་ཆིག་སྟོང་ལྔ་བརྒྱ་ལྷག་གཙོས་བྱས་པའི་ཡོ་རོབ་དང་ར་ཤི་ཡ་ཁེ་ན་ཏྲ་ཨ་རི། ཧྥ་རན་སི། ཨ་ཧྥེ་རི་ཀ་རྒྱ་གར། བོད་མི་སོགས་ཆོས་ཞུ་བ་སྟོང་ཕྲག་ཁ་ཤས་བཅར་བའི་ཁྲོད་ནས་ཧྥ་རན་སི་ནས་ཡིན་པའི་ཨན་ན་ལགས་ཀྱིས། གོང་ས་ཏཱ་ལའི་བླ་མ་མཆོག་གི་གསེར་ཞལ་མཇལ་རྒྱུའི་ཆེད་དུ་ང་རྡ་རམ་ས་ལར་ཡོང་བ་ཡིན་ངའི་མི་ཚེ་ནང་མགོན་པོ་གང་ཉིད་མཆོག་དངོས་སུ་མཇལ་བ་ད་རེས་ཐེངས་དང་པོ་ཡིན་ཧ་ཅང་གི་དགའ་ཚོར་བྱུང་དེ་སྔ་ང་ཆུང་དུས་ཧྥ་རན་སིར་ཁོང་གི་མཚན་སྙན་གྲགས་སྐོར་ཐོས་མྱོང་ལ་ད་ཆ་འཛམ་གླིང་ཡོངས་སུ་ཁོང་གི་མཛད་རྗེས་ལ་ཡི་རང་ཞུ་མུས་རེད། ད་རེས་གསུང་ཆོས་སྐབས་སུ་གོང་ས་མཆོག་གིས་སེམས་བཟང་པོ་བྱས་པ་ཡིན་ན་ཕན་ཐོགས་ཅི་ཡོད་སྐོར་ང་ལ་དྲན་སྐུལ་བྱས་སོང་བས་སེམས་ལ་ཟུག་པོ་བྱུང་ཞེས་འགྲེལ་བརྗོད་གནང་བྱུང། དེ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཉིན་ཤས་རིང་མགུལ་ཆམ་བཞེས་ཏེ་སྐུ་ངལ་གསོ་དགོས་བྱུང་བར་བརྟེན་ནས་ཐའེ་ཝན་གསུང་ཆོས་ཉིན་དང་པོ་དང་གཉིས་པ་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་གིས་སྩལ་ཡོད་པ་དང་གསུང་ཆོས་ཉིན་མཐའ་མར་མགོན་པོ་གང་ཉིད་མཆོག་ཐུགས་དགྱེས་ཚོར་ཆེན་པོས་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ་ཆིབས་བསྒྱུར་མཛད་དེ་དད་ལྡན་སེར་སྐྱ་ཕོ་མོ་རྣམས་ལ་སྤྱན་རས་གཟིགས་ཀྱི་བཀའ་དབང་སྩལ་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨོ་སི་ཏྲེ་ལི་ཡའི་བོད་དོན་ལྷན་ཚོགས་ཀྱིས་བཞུགས་སྒར་དུ་གཟིགས་སྐོར་དང་བོད་མིའི་འཐབ་རྩོད་དང་འཚོ་བའི་གནས་སྟངས་སོགས་ལ་རྒྱུས་ལོན་རྟོག་ཞིབ་གནང་ཡོད་པའི་ཐད། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ལགས་ནས་བཏང་བར་གསན་རོགས་གནང། ཨོ་སི་ཏྲེ་ལི་ཡ་གི་བོད་དོན་ལྷན་ཚོགས་སམ་བོད་དོན་རྒྱབ་སྐྱོར་ཚོགས་པ་གི་སྣེ་ཁྲིད་གནང་ནས། ཉི་མ་བཅུ་གཅིག་གི་རིང་ཨོ་གླིང་གི་ཡུལ་མི་ཁག་ཅིག་བཙན་བྱོལ་བོད་མིའི་ཆོས་སྲིད་ཀྱི་ལྟེ་གནས་བཞུགས་སྒར་རྡ་རམ་ས་ལར་གཟིགས་སྐོར་དུ་ཁྲིད་དེ། བོད་མིའི་སྒྲིག་འཛུགས་ཀྱི་འགོ་ཁྲིད་ཚོར་མཇལ་འཕྲད་དང་ལྷན་ཁང་དང་ལྟེ་གནས་ཁག་ལ་གཟིགས་ཞིབ། བཙན་བྱོལ་བོད་མི་ཚོ་གི་འཚོ་བ་རོལ་སྟངས་དང་བོད་དོན་འཐབ་རྩོད་ལ་རྒྱུས་ལོན་སོགས་གནང་བཞིན་པ་ཡིན་པས། སྤྱི་ཟླ་བཅུ་པ་གི་ཚེས་པ་བཞི་གི་ཉི་མ་ཁོང་ཚོས་བོད་ཀྱི་སྨན་རྩིས་ཁང་དུ་རྟོག་ཞིབ་གནང་སྐབས། ཨོ་གླིང་བོད་དོན་ལྷན་ཚོགས་ཀྱི་ཚོགས་གཙོ Zoe Bedford ལགས་ནས། ཁོ་ཚོས་ཨོ་གླིང་གི་ཡུལ་མི་ཁག་ཅིག་ཁྲིད་ཡོང་ནས་བོད་མིའི་རང་དབང་འཐབ་རྩོད་ལ་རྒྱུས་ལོན་གནང་བཅུག་གི་ཡོད་ཅེས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་གི་འདུག། འོག་གླིང་གི་བོད་དོན་ལྷན་ཚོགས་ནི་བོད་དོན་རྒྱབ་སྐྱོར་ཚོགས་པ་ཟིག་དང། བོད་མིའི་རང་དབང་དང་ཐོབ་ཐང་གི་ཆེད་དུ་ལས་དོན་སྒྲུབ་ཀྱི་ཡོད་པས་ད་རེས་འདི་གར་འོག་གླིང་གི་ཡུལ་མི་ཁག་ཅིག་ཁྲིད་ཡོང་ནས་དམིགས་བསལ་བོད་མིའི་རང་དབང་འཐབ་རྩོད་དང། རིག་གཞུང་བསྐྱར་གསོ་སོགས་ཀྱི་སྐོར་རྒྱུས་ལོན་བྱེད་ཆེད་ཡིན་པ་འགྲེལ་བརྗོད་གནང་གི་འདུག་ཅིང། འོག་གླིང་གི་མེར་བུམ་ནས་རྡ་རམ་ས་ལར་གཟིགས་སྐོར་དུ་ཡོང་བ Kim Croft ལགས་ནས

ལྷག་པར་གོང་ས་མཆོག་གི་བཞུགས་སྒར་ཕོ་བྲང་བཅས་ལ་ལྟ་སྐོར་གྱི་སྐལ་བ་ལྡན་པ་ནི་བསོད་ནམས་ཆེན་པོ་དང། ཉམས་མྱོང་དམིགས་བསལ་དང་བོད་ཀྱི་གནས་བབ་དང་རིག་གཞུང་གི་སྐོར་ལ་རྒྱུས་ལོན་གྱི་གོ་སྐབས་ཡག་པོ་ཟིག་ཡིན་པར་བརྟེན། བོད་ནང་གནས་ཚུལ་ཅི་བྱུང་དང་འབྱུང་བཞིན་པ་གང་འཚམ་ཡག་པོ་ཤེས་སོང་ནས། འོག་གླིང་དུ་ཕྱིར་ལོག་གིས་བོད་དོན་གྱི་སྐོར་ལ་གང་ཐུབ་རྒྱབ་སྐྱོར་ཐུབ་རེ་ཡོད་པ་འགྲེལ་བརྗོད་གནང་སོང། Australia གི་བོད་དོན་ལྷན་ཚོགས་ཀྱིས་འདས་པའི་ལོ་བཅུ་ཐམ་པ་གི་རིང་ལོ་རེ་བཞིན་བོད་དོན་གོ་རྟོགས་སྤེལ་ཆེད། བཞུགས་སྒར་དུ་གཟིགས་སྐོར་ཚར་རེ་གནང་རྒྱུ་གོ་སྒྲིག་ཞུས་ཡོད་པའི་ཁར། བོད་དོན་རྒྱབ་སྐྱོར་ཚོགས་པ་དེས་ད་ལྟ་བོད་ནང་བུ་ཕྲུག་ས་ཡ་གཅིག་ལྷག་བཅའ་སྡོད་དུ་སློབ་གྲྭར་འཇུག་བཞིན་པར་ངོ་རྒོལ་ལས་འགུལ་དང། ཨོས་ཏྲེ་ལི་ཡ་གཞུང་གིས་འབྱུང་འགྱུར་གོང་ས་མཆོག་གི་ཡང་སྲིད་རྒྱ་ནག་གིས་ངོས་འཛིན་བྱས་ཚེ་དེ་ལ་ངོ་རྒོལ་ཡོང་ཐབས། བོད་ནང་ཁོར་ཡུག་སྲུང་སྐྱོབ་ལ་རྒྱབ་སྐྱོར་ཡོང་ཐབས་སོགས་ཀྱི་བོད་དོན་ལས་འགུལ་སྤེལ་བཞིན་པ་རེད། བཞུགས་སྒར་ནས་ཨེ་ཤ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བེ་ཡིན།

སྤྱི་ཚེས་བཞི་ནས་ལྔ་བཅས་ཉིན་གཉིས་ཀྱི་རིང་སྐོང་ཚོགས་གནང་རྒྱུ་ཡིན་པ་དང། གླེང་སྟེགས་དེའི་ཐོག་རྒྱ་ནག་གཙོ་བྱས་པའི་ཕ་ཁི་སི་ཐན་དང་ཨབ་གྷ་ནི་སི་ཐན། སོག་པོ་སོགས་མཉམ་ཞུགས་གནང་བ་རེད། གནད་དོན་དེའི་ཐད་ལ་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ཉམས་ཞིབ་ལྟེ་གནས་ཁང་གི་རྒྱ་ནག་གི་གནད་དོན་ཉམས་ཞིབ་གནང་མཁན་སྐུ་ཞབས་ཀ་བེན་མན་གྷེ་ཀར་ལགས་ཀྱིས་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་གསུངས་དོན།

ཡང་རྒྱ་གར་མཚོ་དམག་གི་དམག་སྤྱི་ཟུར་པ་དང། རྒྱ་གར་ལྷོ་ཕྱོགས་ཇི་ནེ་ཡའི་གྲོང་ཁྱེར་ནང་རྟེན་གཞི་བྱས་པའི་རྒྱ་ནག་ཉམས་ཞིབ་ལྟེ་གནས་ཁང་གི་འགན་འཛིན་སྐུ་ཞབས་ཨ་རེ་སི་བྷེ་སིན་ལགས་ཀྱིས་འདི་ག་ཨེ་ཤ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན། ཧི་མ་ལ་ཡ་བརྒྱུད་པའི་གླེང་སྟེགས་ཞེས་པ་དེ་ནི་ཨ་རུ་ན་ཅལ་མངའ་སྡེའི་ཉེ་འདབས་སུ་ཆགས་པའི་བོད་ཉིང་ཁྲི་ས་ཁུལ་དུ་འཚོགས་དོན་གཙོ་བོ་དེ་ནི་རྒྱ་གར་ལ་བརྡ་ལན་སྤྲོད་རྒྱུའི་ཆེད་དང། ས་ཁུལ་དེ་དག་རྒྱ་ནག་ལ་བདག་དབང་ཡོད་ལུགས་རྒྱལ་སྤྱིའི་ཐོག་གསལ་སྟོན་བྱ་རྒྱུའི་ཆེད་ཡིན་པའི་སྐོར་དང་དོན་དངོས་ཐོག་ཨ་རུ་ན་ཅལ་ནི

ཁ་ཤས་ཨ་རུ་ན་ཅལ་མངའ་སྡེའི་ནང་ཚོགས་པ་རེད། སྐབས་དེ་དུས་རྒྱ་ནག་གིས་རྒྱ་གར་ལ་དགག་པ་བརྒྱབ་པ་རེད། ད་ལྟ་རྒྱ་ནག་གིས་རྒྱ་དཀར་ནག་གཉིས་ཀྱི་རྩོད་གཞི་ཡོད་པའི་འཕགས་བོད་ས་མཚམས་སུ་དེ་ལྟ་བུའི་ཚོགས་འདུ་སྐོང་ཚོགས་བྱས་པ་དེ་ནི་རྒྱ་གར་ལ་བརྡ་ལན་དང། ཨ་རུ་ན་ཅལ་གྱི་ས་ཁུལ་རྒྱ་ནག་ལ་དབང་ཚུལ་བྱེད་ཀྱི་ཡོད་པའི་སྐོར་གསུངས་པ་རེད། ཡང་གནས་ཚུལ་དེའི་ཐད་ནས། བོད་ཀྱི་རྩོམ་པ་པོ་ལྷ་སྡེ་གནམ་ལོ་ཡག་ལགས་ཀྱིས་ཁོང་དགོངས་ཚུལ་གསུངས་དོན། ད་འདིའི་ཚོགས་འདུ་འདི་ལ་རྒྱབ་ལྗོངས་ངེས་ཅན་གཅིག་ཡོད་པ་རེད་ད་འདི་རྒྱ་ནག་དམར་ཤོག་གཞུང་གི་ནང་གི་ཡིན་ན་ད། ཉིས་སྟོང་ལོ་མཇུག་ལ་ཡིན་ན་ད་ཕྱི་ལོ་གི་ཡིན་ན་བདག་ནོར་གི་ཡིན་ན་ད་ཉིས་སྟོང་ཉེར་གཅིག་ནས་འདི་ལོའི་ཉེར་ལྔ་གི་ལོ་ལྔ་ཚན་བཅུ་བཞི་པ་གི་འཆར་གཞི་གི་ནང་ནས་ཡིན་ན་ད་ད་གི་ཡར་ཀླུང་གཙང་པོ་གི་བར་རྒྱུད་རེད་བ་ནས་ཡིན་ན་ད་ཉིང་ཁྲི་གྲོང་ཁྱེར་གྱི་ཁོངས་གཏོགས་གི་མེ་ཏོག་རྫོང་ནས་ཡིན་ན་ད་འཛམ་གླིང་གི་ནང་གི་ཆུ་མཛོད་ཆེ་ཤོས་དེ་གི་ཡིན་ཞེས་ད་དེ་ཡིན་ན།

དེའི་རྒྱུ་མཚན་གྱིས་འདི་ལ་ད་མང་ང་ཟིག་གི་ཞིབ་འཇུག་བྱེད་རྒྱུ་དེ་ཧ་ཅང་གལ་ཆེན་པོ་རེད། གནས་ཚུལ་ཤར་བྱོས་པའི་སྤྱིར་ལོ་རྒྱུས་སུ་འཕགས་བོད་གཉིས་མ་གཏོགས་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཞེས་པ་ཞིག་མེད་ནའང་རྒྱ་ནག་གིས་སྤྱི་ལོ་གཅིག་དགུ་ལྔ་དགུ་ལོར་བོད་ལ་བཙན་བཟུང་བྱས་པ་ནས་བཟུང་རིམ་བཞིན་བོད་བཙན་པོའི་སྐབས་ཀྱི་མངའ་ཁོངས་ཚང་མར

རྒྱ་ནག་དམངས་གཙོ་མཐུན་ཚོགས་ཀྱི་ཚོགས་གཙོ་ཁྲིན་ཅིན་ཅིན་མཉམ་ཞུགས་གནང་ཡོད་པ་དང་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་གསུང་བཤད་སྐབས་སུ་ཨོ་སི་ཊེ་ལི་ཡའི་ནང་གནས་སྡོད་རྒྱ་རིགས་སྤུན་ཟླ་ཡོངས་ལ་ཟླ་མཆོད་དུས་ཆེན་ལ་དམིགས་བསལ་འཚམས་འདྲི་དང་འབྲེལ་རྒྱ་རིགས་མང་ཚོགས་ནས་བོད་དོན་ལ་རྒྱབ་སྐྱོར་གནང་བར་ཐུགས་རྗེ་ལེགས་འབུལ་ཞུས་པ་མ་ཟད་རྒྱ་བོད་མི་མང་བར་མཛའ་འབྲེལ་གོང་མཐོར་གཏོང་རྒྱུ་དང་རྒྱ་རིགས་ནས་བོད་ཀྱི་གནད་དོན་གསལ་རྟོགས་ཆེད་དུ་ཕན་ཚུན་འབྲེལ་ལམ་བཟང་དུ་གཏོང་རྒྱུ་གལ་ཆེན་པོ་ཡིན་པ་སོགས་ནན་གསུང་གནང་འདུག།

ལས་དོན་གལ་ཆེ་སྒྲུབ་པའི་རྒྱབ་ལྗོངས་ཀྱི་ལོ་རྒྱུས་དང་དེ་བཞིན་བོད་དེ་རྒྱ་ནག་གི་བཙན་འཛུལ་དང་དབང་བསྒྱུར་འོག་ཚུད་དེ་བོད་ནང་གི་གནས་སྟངས་དང་བོད་ཀྱི་ཁོར་ཡུག་གནས་སྟངས་ཛ་དྲག་ཏུ་གྱུར་བཞིན་པའི་སྐོར་ལ་དབྱིན་ཇིའི་རྙིང་ཞེན་ཚོགས་པ་དང་ངལ་རྩོལ་ཆབ་སྲིད་ཚོགས་པ་བཅས་ཀྱི་གནད་ཡོད་མི་སྣ་དང་མང་ཚོགས་ཐོག་གོ་རྟོགས་ལས་འགུལ་སྤེལ་ཏེ་དབྱིན་ཇིའི་གཞུང་དང་མང་ཚོགས་ཀྱིས་བོད་དོན་ལ་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་བཞིན་ཡོད་པ་རེད་འདིའི་སྐོར་ལས་འགུལ་དེ་གཙོ་སྐྱོང་གནང་མཁན་དང་དབྱིན་ཡུལ་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་དྲུང་ཆེ་བློ་ཆོས་བསམ་གཏན་ལགས་ནས་གསུངས་རྒྱུར། ད་ད་ལྟ་དབྱིན་ཡུལ་གྱི་གཞུང་འཛིན་ཚོགས་པའི་གི་ཆབ་སྲིད་ཚོགས་པ Conservative Party ཁོ་ཚོ་གི་ལོ་འཁོར་ཚོགས་ཆེན་ཉིས་སྟོང་ཉི་ཤུ་རྩ་གསུམ་ག་ཅི་དེ་ནི་ད་ལྟ་དབྱིན་ཇི་ལུང་པ་གི་རྒྱལ་ས Manchester དེ་ལ་ཁོང་ཚོས་འཚོགས་ཡོད་རེད། འདི་ལ་ད་ང་ཚོ་བོད་དོན་སྐོར་ལ་དྲིལ་བསྒྲགས་གཅིག་དེ་མིན་བོད་དོན་གཏམ་བཤད་ཀྱི་ལས་རིམ་དེའི་ནང་དུ་ལོན་ཌོན་སློབ་གྲྭ་ཆེན་མོའི་སྤྱི་ཚོགས་ཚན་རིག་གི་སློབ་དཔོན་ཆེན་མོ་སྐུ་ཞབས་ཨ་ནན་ཌི་ལགས་ཀྱིས་བོད་དོན་དང་འབྲེལ་བའི་གཏམ་བཤད་གནང་ཡོད་པ་དང་དེ་མིན་དབྱིན་ཡུལ་གྱི་ངལ་རྩོལ་ཆབ་སྲིད་ཚོགས་པའི་ལོ་འཁོར་གྱི་ལྷན་ཚོགས་འཚོག་བཞིན་པ་དང་བསྟུན་ནས་ཕྱི་ཟླ་བཅུ་བའི་ཚེས་བརྒྱད་ནས་བཅུ་གཅིག་བར་བོད་ནང་གི་ཁོར་ཡུག་གནས་སྟངས་ཛ་དྲག་ཅན་དུ་གྱུར་བཞིན་པ་དང་བོད་དང་དབྱིན་ཇིའི་བར་གྱི་དེ་སྔའི་འབྲེལ་བ་དང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་སོགས་ཀྱི་སྐོར་འགྲེམས་སྟོན་དང་གོ་རྟོགས་ཀྱི་ལས་འགུལ་སྤེལ་རྒྱུ་ཡིན་པ་རེད།

དཔེ་ཀློག་གི་བརྒྱུད་རིམ་ལས། མི་རང་ཉིད་ཀྱི་ཤེས་བྱ་གི་གནས་ཚད་མཐོ་རུ་འགྲོ་བའང། རང་བཞིན་གྱི་གནས་ཚུལ་ཞིག་ཡིན། དེས་ན། ཅི་ཞིག་ལ་དཔེ་ཀློག་ཟེར་བ་དང། ཇི་ལྟར་དཔེ་ཀློག་བྱེད་དགོས་པ། དགོས་པ་རྒྱུ་མཚན་ཅི་ཞིག་གི་དོན་དུ་དཔེ་ཀློག་བྱེད་དགོས་པའི་སྐོར། དེང་རབས་ལོ་རྒྱུས་ཉམས་ཞིབ་པ། ལྷ་ལུང་རྒྱལ་ལགས་སུ། དགོངས་ཚུལ་བཀའ་འདྲི་བྱས་པར་ཁོང་གིས། ནམ་རྒྱུན་ང་ཚོས་དཔེ་ཀློག་དཔེ་ཀློག་ཟེར་དགོས་པར།

སྤྱིར་བཏང་གི་ང་ཚོའི་ད་དཔེ་དེབ་ཟེར་གོ་གི་དཔེ་ཆ་ཟེར་གོ་གི། དེ་རིགས་ཟེར་གོ་གི་ད་ང་ཚོ་རྩ་བའི་ང་ཚོ་གི་ག་ཟེར་དགོས་རེད་དཔེ་ཆ་ཟེར་བ་འདི་གི་ད་སྤྱོད་སྒོ་དེ་ཧ་ཅང་གི་ཡངས་པོ་རེད། ད་འདི་ལ་རྒྱུ་མཚན་དཔེ་དེབ་ཆེན་པོ་རུ་གྱུར་བ་ཡིན་པ་དང་ད་དེ་རང་དེ་སྐབས་སུ་མ་འོངས་པ་འདྲ་བོ་གྱུར་ཏེ་གོ་ཤེས་མ་དགོས་པ་ཅིག་ཅི་ཞིག་ལ་དཔེ་ཆ་ཟེར། ད་ང་ཚོས་ཡོངས་གྲགས་ཀྱི་ད་ཅིག་དཔེ་ཆ་དཔེ་ཆ་ཟེར་དགོས་པ་ད་དེ་རིང་སང་ཉིན་ཡར་ཡུལ་ལུང་ཁ་ཤས་ཀྱི་ནང་ན་དེའི་གི་མིང་ལ་འགྱུར་བ་བྱུང་ནས་ནི་དེབ་ཟེར་བ་འདྲ་འགྲོ་འོ་དེ་མུར་ཡོང་དགོས་པ་རེད་བ་ད་ཅིག་གླེགས་བམ་ཟེར་བ་འདྲ་འདྲ་པི་ཏི་ཀ་ཟེར་བ་འདྲ་འདྲ་སྤྱིར་བཏང་གི་གླེགས་བམ་ཟེར་དེའི་སྒང་ན་དཔེ་ཆ་གི་ནང་གི་དབྱིབས་ལ་བརྟེན་ནས་ཁོ་དབྱིབས་བྱེ་བྲག་པ་ཞིག་གི་ཆ་ནས་མིང་ཐོགས་རྒྱུ་མ་གཏོགས་སྤྱི་གི་མིང་ད་མ་རེད་ཡིན་པ་འདི་དེ་རིང་སང་ཉིན་ང་ཚོས་བྱེ་བྲག་པ་དེ་ཡར་སྤྱི་གི་མིང་སོང་དགོས་པ་དེ་འདྲ་ཡོང་དགོས་པ་རེད། ད་གང་ལྟར་ཀྱང་ག་རེ་ཡིན་ན་མིན་ན་ང་ཚོས་ད་ལྟ་དཔེ་ཆ་ཟེར་བ་གི་རྒྱུ་མཚན་དེ་ག་རེ་རེད། འོ་ད་དེ་བྱས་ན་ང་ཚོ་ཤུགས་རྒྱག་གཅིག་རེད། འོ་དེ་གཅིག་གཅིག་ད་གཉིས་པ་མོ་དེ་ག་རེ་ཅིག་ལབ་ན། ད་ལྟ་དཔེ་ཀློག་ཟེར་ན་ཅི་རེད་ལབ་པ་ཡིན་པ་ན་ད་ལྟ་ངས་གོང་ནས་བཤད་པ་ནང་བཞིན་དུ་དཔེ་ཆ་དེ་ངག་ལ་ཀློག་པར་བྱེད་པ་རེད་བ་ད། ཤེས་རྩོལ་གཉིས་ཆ་གི་ནུས་པ་དེ་གཅིག་ཏུ་སྤུངས་ནས་གཅིག་གི་འགུལ་སྐྱོད་དགོས་པ་དང་དེ་འདྲའི་གཅིག་ལ་ང་ཚོས་ད་གཟོད་དཔེ་ཆ་ཀློག་པ་ཟེར་དགོས་པ་རེད་བ། ཀློག་པ་དེ་ག་ལབ་ན་ད་འདིའི་སྐབས་ཀྱི་ཀློག་དེ་ཅི་རེད་ལབ་ན་ཨ་ནི་ང་ཚོ་གཅིག་གི་འགུལ་སྐྱོད་ཅིག་རེད་བ། ང་ཚོ་ཤེས་པ་དང་རྩོལ་བ་གཅིག་ཏུ་འདུས་སྐབས་ཀྱི་དངོས་པོ་དེ་གང་ལབ་ན་ཁོ་གཅིག་གི་འགུལ་སྐྱོད་ཀྱི་གཅིག་གི་འགུལ་སྐྱོད་དེ་ངག་གདངས་གཅིག་སྤྲིང་དགོས་དེ་ངག་གདངས་དེ་གི་ནང་ལ་ད་མིང་ལ་ད་ད་གཟོད་ང་ཚོས་ཀློག་པ་ད་ཟེར་དགོས་པ་རེད་བ། དེ་འདྲའི་དེ་ད་ད་ག་ཀློག་པ་དེ་ད་འཇུག་ས་གི་ཡུལ་དེ་གང་རེད་ལབ་པ་ན་ད་དཔེ་ཆ་རེད། དེ་འདྲའི་ད་སྤྱིར་བཏང་གི་འདིའི་གི་སྒང་ལ་ནམ་རྒྱུན་ང་ཚོ་བརྡ་སྤྲོད་ལ་དོ་སྣང་རྒྱུ་ཚོད་ཡིན་པ་ད་འདིའི་གི་སྒང་ན་བསམ་བློ་གཏོང་ཡ་ཅིག་ཡོད་པ་རེད། ངོ་ན་ཆ་སོང་པ་ན་དཔེ་ཆ་ཀློག་པ་ཟེར་དེ་སྒང་ན་རྣམ་དབྱེ་གཉིས་པ་གི་བཟོ་ལྟ་འདྲ་ཅིག་ཡོད་པ་རེད་བ། ག་རེ་ཅིག་ཡོད་པ་རེད་ལབ་ན་བྱེད་པ་པོ་ཞིག་གིས་བྱ་བའི་ཡུལ་ལ་བྱ་བ་བྱེད་པ་གཙོ་བོར་སྟོན་པ་ཟེར་བ་རེད། ད་ངོ་གདོང་རང་སྟེང་འོང་དེ་ག་ལ་རྣམ་དབྱེ་གི་ཚིག་ཕྲད་མེད་པ་མ་གཏོགས་དོན་དག་ངོས་ནས་གང་ནི། ཨ་ནི་བྱེད་པ་པོ་ཀློག་མཁན་པོ་དེའི་གིས་ཨ་ནི་ཡུལ་དཔེ་ཆ་ལ་བྱ་བ་གང་ལབ་ན་ད་ཁོ་ཀློག་པ་ཅིག་དེ་འགོ་ཚུགས་ནས་ཡོང་དགོས་པ་འདྲ་ཅིག་རེད་དེ་ཡིན་ན་ཡང་ད་འདིའི་གི་འགྲིག་འདི་ལ་སྐབས་ཐོག་འདི་ལ་ཨ་ནི་ང་ཚོ་ལ་རྣམ་དབྱེ་གཉིས་པ། གིས་མཚོན་པའི་ཚིག་ཕྲད་དེ་འབབ་གི་ཡོད་པ་མ་རེད་བ་དེ་མེད་དུས་གང་ལ་རྣམ་དབྱེ་གཉིས་པ་རེད་ཟེར་ཡང་ཐད་ཀར་ཐག་གིས་གཅོད་པ་དེ་འདྲའི་དེ་སྲིད་ཡོང་གི་ཡོད་པ་མ་རེད། ད་དཔེར་ན་དཔེ་ཆ་ལྟ་བ་ལབ་ན། ད་ང་ལ་རྣམ་དབྱེ་གཉིས་པ་ཆགས་པ་རེད་བ་དེའི་སྐབས་ཐོག་ལྟ་བ་ལ་ད་ང་ཚོས་ཅིག་མ་བཏགས་པ་གི་ངག་ནས་མར་འབྱིན་དུས་གང་ན་དཔེ་ཆ་ལྟ་བ་ཟེར་དགོས་མ་གཏོགས་དོན་དག་ངོས་ནས་དཔེ་ཆར་ཆགས་རབས་ཆགས་ཆགས་རེད། ར་སྒྲ་དེ་ར་སྒྲ་དེ་རྣམ་དབྱེ་གཉིས་པ་ཡིན་པ་གཅིག། ཞེས་པ་པོ་ཧུད་ཅཱ་ཏཱ་ཁིམ་པ་ཏི་གི་ཞྭ་བི་ཡིལ་ཧུད་ཅཱ་ལ་ཞྭ་བ་ནི་དི་བ་ད་བ་ཨཱ་ད་དེའི་འགོ་པར་བ་དེ་དྲི་ཁུ་རྣ་བའི་གཉིས་པ་རེད། ད་འོ་ན་ད་ཧུད་ཅཱ་ལོག་པ་དང་ཧུད་ཅཱ་ཏཱ་བ་གཉིས་ཆ་ལ་ཧུད་ཅཱ་ལོག་པ་ལ་ནི་རྣ་བའི་མི་ཐུབ་པ་དང་ཧུད་ཅཱ་དཔེ་ཆ་ལྟ་བ་ལ་ནམ་ཡང་ཐུག་པའི་རྒྱུ་མཚན་དེ་ག་རེ་རེད་ཟེར་བྱུང་བར་བ་ད་ལྟའི་བར་ན་ཡང་ང་ཚོ་ལ་བཤད་ཡ་མང་པོ་ཞིག་ཡོད་རེད་ཤེས་དགོས་མང་པོ་ཞིག་ཡོད་རེད་ད་དེ་རང་ང་ཚོ་སྐབས་སུ་བབས་པ་དེ་འདྲའི་གི་སྒང་ལ་ཅིག་འགྲོ་མ་དགོས་བ་ཅིག་ཡིན་པ་ད་ཚོད་ཁོས་ད་ཤེས་མ་དགོས་པ་ཞིག་ད་གང་ལྟར་ཀྱང་ང་ཚོའི་དཔེ་ཀློག་ཟེར་དུས་གང་ན་ཁག་གི་ངོ་གདོང་གི་ཚིག་འབྲུ་དེ་ལ་ད

ཡིག་རིགས་ཀྱི་དངོས་པོ་གཅིག་ལ་ནི་རང་ཉིད་འཇུག་དུས་ཙམ་པོ་དེ་དང་འཇུག་སྟངས་ཀྱི་ཐབས་ལམ་དེ་ཁོ་མ་འདྲ་བ་མ་འདྲ་བ་བར་པ་དེ་འདི་ཙམ་པོ་དེ་ལ་དཔེ་ཀློག་ལ་ཡང་གཅིག་དེ་ཐུན་མོང་གཅིག་གཅིག་གི་ལམ་ཁ་གཅིག་འདི་འགྲོ་དགོས་དང་ད་དེ་འདྲ་ཡོད་མ་རེད་ཨ་ནི་མི་རེ་རེ་གི་ད་ཅིག་ག་ཟེར་དགོས་རེད་རྣམ་དཔྱོད་མ་འདྲ་བ་དང་ཨ་ནི་ཁོར་ཡུག་མ་འདྲ་བ་དང་ད་མདོར་ན་ང་ཚོས་ནམ་རྒྱུན་བཤད་དགོས་པ་རེད་པ་ཁམས་དང་མོས་པ་ཨོ་དེ་ཁོ་མ་འདྲ་བ། ཨ་ནི་འདི་འདྲའི་གི་རྒྱུ་དང་རྐྱེན་མང་པོ་བཅས་བརྟེན་ཏེ་མི་རེ་གཅིག་ལ་ད་དཔེ་ཀློག་གི། ཐབས་ལམ་བཟོ་མ་སོང་ན་ཡ་ད་རེ་རེ་རེ་ཁོ་ཡོད་དགོས་ཅིག་རེད་པ། དཔེ་ཀློག་གི་ཡུལ་ལ་ཁོ་འཇུག་དུས་ཙམ་པོ་དེ་ལ་ཨ་ནི་ད་ཅིག་ག་ཟེར་དགོས་རེད་ལག་ཤི་ཟི་ཀི་དཔེར་ན་ཅིག་དུས་ཚོད་གི་ཆ་འདྲ་པོ་ཅིག་ཡིན་པ་ན་ཡང་ཅིག་ཞོགས་པ་དཔེ་ཀློག་ཅིག་ཡག་པ་ཡིན་པ་ན་རང་གི་ཨ་ནི་སེམས་ལ་ངེས་བ་དང་ད་ག་ནང་བཞིན་དུ་དཔེ་ཀློག་གི་སྐབས་ཐོག་ཏུ་བ་ལ་བློ་གཅིག་ཏུ་སྒྲིམ་ཐུབ་པ་དང་ཨ་དཔེ་ཆ་ཀློག་ཚར་བའི་རྗེས་ལ། ཨ་ནི་ཅིག་དཔེ་ཀློག་གི་བརྒྱུད་རིམ་གྱི་ཁྲོད་ནས་དཔེ་ཆ་གི་ནང་ན་གང་ཞིག་ཡོད་པ་དེ་ཚོ་ཁོའི་སེམས་ལ་འབབ་པ་དང། ཨོ་དེ་འདྲའི་ལ་ཡང་དཔེར་ན་ང་ཚོ་ཅིག་ཁོར་ཡུག་གི་མཐུན་རྐྱེན་ལ་ཁ་ནས་མ་འདྲ་མ་འདྲ་ཨ་ནི་དེ་ལས་ཞོགས་པ་མ་ཡིན་པ་ཅིག་དགོང་དག་ཀློག་དེ་འདྲའི་ཁོ་མ་ཡིན་པ་འདྲ་འདྲ་ཨ་ནི་དེ་འདྲའི་དགོང་དག་ད་དཔེ་ཞོགས་པ་ཡིན་ན་ཁ་ཤས་ཅིག་དཔེ་དེ་ཅིག་ཁུ་སིམ་པོ་གི་ཡུལ་དང་དཔེར་ན་ཅིག་ཤིང་ནགས་ཀྱི་ཁྲོད་དང་ཡུལ་དབེན་གནས་དང་གཙང་པོ་དང་རྒྱ་མཚོའི་འགྲམ་དང་ཨ་ནི་དེ་འདྲ་ལ་སོང་དཔེ་ཀློག་བྱས་ན།

གཙང་སྦྲ་འཕྲོད་བསྟེན་དང་ལྡན་པ། ལ་སོགས་པ་གི་ཆ་རྐྱེན་གཅིག་ཚང་དགོས་གི་སོགས་འདྲ་པོ་ཅིག་ཁོ་མ་སྟོན་དགོས་པར་བ་ཡིན་པ་འདི་དཀའ་ལས་ཁག་པོ་རེད་བསམ་གི་འདུག། དཔེ་ཀློག་བྱེད་པའི་དགེ་བ་རྒྱུ་མཚན་ཡང། དཔེ་ཀློག་བྱེད་པའི་བརྒྱུད་རིམ་ལས། ཀློག་མཁན་རང་ཉིད་ལ་ཕན་ཐོགས་ཞིག་ཡོང་དགོས་ཀྱི་ཡོད་པས། དེའི་སྐོར་ནས་དགོངས་ཚུལ་གང་འདྲ་ཞུས་པར་ཁོང་གིས། སྐབས་ཐོག་དེ་ལ་ཡང་ཨ་ནི་ང་ཚོ་གཞུང་ལུགས་གཅིག་གི་ཁོངས་མར་གཏན་འབེབས་ཞིག་ཡོད་པ་ནང་བཞིན་དུ་དཔེ་ཀློག་གི་རིམ་པ་འདི་འདྲའི་གཅིག་གཅིག་བྱ་དགོས་ཟེར་དེ་འདྲའི་རྟགས་ཧ་ལམ